སྟོད་ང་རྔ་མདོ་དང་འབྱུང་མདོ་དེ་ལེན་པ་ཡིན་ཟེར་ནས་སེམས་ཅན་བཀོད་ཅིང་དོན་གྱི་བདག་གི་སྡོམ་པ་མ་ལུས་གསུངས་སོ། དེ་ལྟ་བུ་ལེན་པ་ལ་དེ་ནས་ནི། ཉོན་མོངས་པའི་འགྲུལ་པ་ལས་མ་བྲལ་བ་སོགས་མ་མཐོང་ཅིག་ཉོན་མོངས་པའི་འགྲུལ་པ་ལས་གྲོལ་བར་བྱེད་ཀྱི་ཡིན་ཟེར་ཏེ། མ་བཀྲོལ་བ་ན་བདག་གིས་བཀྲོལ། མ་བྲལ་བ་ན་བདག་གིས་བྲལ་ཟེར་ཏེ་ན། ཤེས་བྱ་ཡི་སྒྲིབ་པ་ལས་མ་བསྒྲལ་བ་ཚང་མ་ཐམས་ཅད་བདག་གིས་གྲོལ་བར་བགྱི། ངན་སོང་གི་སྡུག་བསྔལ་ལས་མྱང་དང་མྱང་བཞིན་པ་དེ་ཚོ་ནི་ངན་སོང་གི་སྡུག་བསྔལ་ཡར་ཐར་བར་བྱེད་ཀྱི་ཡིན་ཟེར་ཏེ་དབུགས་མ་ཕྱིན་པ་དབུགས་དབྱུང་ཞིང་ཟེར་ཏེ། ད་མདོར་ན་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐར་པ་བླ་ན་མེད་པའི་མི་གནས་པའི་མྱ་ངན་ལས་འདས་པའི་གོ་འཕང་ལ་འགོད་ཀྱི་ཡིན་ཟེར་ཏེ་སེམས་ཅན་མྱ་ངན་འདས་ལ་འགོད་ཟེར། ཨོ་དེ་ཟུག་བྱས་ལན་མ་གསུམ།

བཀའ་དྲིན་གསུམ་ལྡན་གྱི་རྗེ་རྩ་བའི་བླ་མ་དེ་དང་མ་བྲལ་བ་བྱེད་ཀྱི་ཡིན་ཟེར་ནས་སློབ་དཔོན་གྱི་དམ་ཚིག་ཟེར། རིན་འབྱུང་གི་དམ་ཚིག་ལ་ཟང་ཟིང་གི་སྦྱིན་པ་མི་འཇིགས་པའི་སྦྱིན་པ། ཆོས་ཀྱི་སྦྱིན་པ་བྱམས་པའི་སྦྱིན་པ་ཟེར་ཨོ་དེ་བཞི་པོ་དེ་ཉིན་མཚན་དུས་དྲུག་ཏུ་ཁས་བླངས་པ་དེ་རེད། མི་འཇིགས་པའི་སྦྱིན་པ་ཟེར་མཁན་དེ། དེ་འདྲ་ཅིག་ལ། ཟང་ཟིང་གི་སྦྱིན་པ་ལས་སླ་གི་རེད་པ་ང་རང་ཚོ་རྩམ་པ་ཐུར་མ་གང་སྟེར་བ་ཡིན་ནའི་ཟང་ཟིང་གི་སྦྱིན་པ་རེད། རང་གི་ལུས་བཏང་བ་ཡིན་ནའི་ཟང་ཟིང་གི་སྦྱིན་པ་རེད། ཆེ་ཆུང་རྣམ་པ་སྣ་ཚོགས་ཡོང་གི་རེད་པ། ཆོས་ཀྱི་སྦྱིན་པ་བསྲིངས་ཏེ་གཞན་ལ་ཆོས་བསྟན་པ། བྱང་ཆུབ་སེམས་ཀྱི་སྐུ་ནས་ལྷུང་ནས་གཞན་ལ་ཆོས་བསྟན་པ། བྱམས་པའི་སྦྱིན་པ་བསྲིངས་ཏེ་སེམས་ཅན་བདེ་བ་ལ་སྐུ་གོང་མཐོར་བྱས་ནས་བཀུར་བ་སྟེ། མི་སྐྱིད་པའི་ལྕགས་ཀྱི་སྦྱིན་པ་བསྲིངས་ཏེ་མི་གཞན་ལ་སྲོག་བླུས་གཏོང་བས་དེ་འདྲ་གསེར་ཁ་ལ་ཁ་དེ་འདྲ་ཡག་ཐར་བར་བྱེད་ཁྱི། ལང་ཀ་རྣམས་ལ་སྦུ་བྱེད་པས་མི་ཡི་སྲས་དྲུང་བྱེད་ཁྱི་དེ་ཚོ་སྦུ་དེ་སྲས་མ་བཅོལ་བར་བྱས་ནས་ཡག་ཐར་བར་བྱོས་ཁྱི། ཤན་པ་ལ་པ་རྣམས་ལ་ལོ་དང།

གོ་རུ་སུ་དགོས་ན་བྱང་སེམས་ཀྱི་སྡོམ་པ་མ་ལེན་གོང་དུ་དགེ་བསྙེན་གྱི་སྡོམ་པ་རེ་མོ་ཅིག་ལེན། ད་རབ་བྱུང་ཡིན་ན་དགེ་ཚུལ་གྱི་སྡོམ་པ་དང་དགེ་སློང་གི་སྡོམ་པ་ཡོད་རེད་དགེ་བསྙེན་སྡོམ་པ་ཡོད་རེད་ཚང་མ་ཡོད་པ་ཡིན་ཙང་བླང་དགོས་མ་རེད་པ། ཁྱིམ་པ་མི་ནག་པ་ཡིན་ན་ནི་བྱང་ཆུབ་སེམས་དཔའི་སྡོམ་པ་མ་བླངས་གོང་དུ་དགེ་བསྙེན་གྱི་སྡོམ་པ་ཅིག་བླངས། དེ་ནས་གཞི་ནས་བྱང་ཆུབ་སེམས་དཔའི་སྡོམ་པ་བླང་གི་ཡིན་ནི་བྱེད་དགོས། དེ་ནས་ལར་ད་སྡོམ་པ་གསུམ་གྱི་བཅས་པ་མཐའ་དག་བསྲུང་བ་ཟེར་དེ་དང། མཆོད་པའི་དམ་ཚིག་དང་གཉིས་བྱས། དེ་ལྟར་སོ་སོར་དབྱེ་ན་མཐའ་ཡས་ཀྱང་དོན་གྱིས་བསྡུས་པ་ལ་དམ་ཚིག་བཅུ་དགུ་བྱས། རིགས་ལྔ་སྤྱི་ཡི་དམ་ཚིག་ལ་ཟ་བའི་དམ་ཚིག་བསྲུང་བའི་དམ་ཚིག་བསྟེན་པའི་དམ་ཚིག་ཟེར་ཨོ་དེ་ཟུག་བྱས་ནས་གསུམ་བྱས། ཟ་བའི་དམ་ཚིག་དེ་ང་རང་ཚོ་ཟས་ཟ་བ་དེ་ཚོ་ཡིན་ནས་ནི་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་བྱིན་གྱིས་བརླབས་ནས་སྦྱང་རྟོགས་སྦར་གསུམ་བྱེད་པ་ལ་བརྟེན་ནས་ཟ་དགོས་རེད། སྔ་ཕྱི་དབང་ཕྱུག་རྩ་གསུམ་ད་ག་ཟེ་བས། ཟས་མཐོང་ད་ག་ལམ་སང་གས་གས་མ་བྱས་ཀྱི་ཟ་ཟ་ཞེས་བརྗོད། དུས་གཅིག་ཏུ་ཡིན་ནའི་ང་རང་ཚོ་ནི་ཟས་ཀྱི་མཆོད་པ་ཕུལ་ནས་ཟ་དགོས་རེད་མ་གཏོགས་ཕུད་ཀྱི་མཆོད་པ་མ་ཕུལ་བ་ལ་ཟ་ཆོག་མ་རེད་པ། ཡང་བྱང་ཆུབ་སེམས་དཔའ་ཡིན་ན་ད་ལྟ་ལུས་ཀྱི་སྲིན་བུ་ཉི་ཁྲི་ཆིག་སྟོང་ལ་སོགས་པ་དེ་ཚོ་དེ་ནས་ང་ཟས་དེ་ཟ་བ་ལ་བརྟེན་ནས་ཡར་གསོས་ནས་མ་འོངས་པ་ན་ཆོས་ཀྱིས་ཚིམ་པར་བྱ་གི་ཡིན་བསམས་ཟ་དྲི་མ་བྱེད་དེ་འདྲ་མིན། བསམ་བློ་བཏང་ཡང་སྔགས་ལ་བྱེད་ཀྱི་ཡིན་ན་ཟ་བའི་དམ་ཚིག་ཟེར་གྱི་འདུག་ལྟས་ཀྱིས་ནས་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་དེ་ཚོ་བྱིན་གྱིས་རློབས། ནས་སྦྱང་རྟོགས་སྦར་གསུམ་བྱེད། དེ་ནས་བཞི་ནས་ཨོཾ་རྡོ་རྗེ་གསུམ་དབྱེར་མེད་པའི་བདག་ཉིད་བླ་མ་ལྷར་གྱུར་ནས། གསལ་ནས་འོ་དེ་འདྲ་འདོན་བྱས་ནས་ནི་ཟ་གི་ཡིན་ན། ལྟོ་ཟས་ཉེས་པ་ཆུང་བ་ཡོད་རེད། སྤྱིར་བཏང་བྱས་ནས་ནི་ང་ཚོ་ཟས་ཟ་ཡས་དེ་ལ་ཟ་ཚུལ་མི་འདྲ་བ་བཞི་ཡོད་རེད། བུ་ལོན་གྱི་ཚུལ་དུ་ཟ་བ། དེ་ནས།

མེ་འབར་བ་ལྟ་བུ་ཟ་བ་དང་བཅས་པ་རེད་ཟེར་མ་འོངས་པ་ན་དམྱལ་བ་ནང་འགྲོ་དམྱལ་བ་ནང་འགྲོ་ནས་ནི་རང་གི་ཁ་ནང་ལ་ལྕགས་ཀྱི་ཐོ་ལུམ་མེ་འབར་བ་དེ་ཚོ་ཁ་ནང་བླུགས་བྱས་ནི་ཨོ་དེ་འདྲ་ཡུན་རིང་པོ་ཅིག་བསྡད་དགོས་རེ་ཟིན། སྐྱབས་འགྲོས་འདི་ཀྱི་མདོ་ལས་གསུངས་པ་རེད་བ། ཨོ་དང་བཅས་ཨ་ནི་བུ་ལོན་གྱི་ཚུལ་དུ་ཟ་བ་ཟེར་དེ། བུ་ལོན་ཡིན་ན་ཕར་བུ་ལོན་ཕར། སྐྱིན་པ་སྤྲད་སོང་ན་བུ་ལོན་དག་འགྲོ་གི་རེད་བ། བུ་ལོན་སྐྱིན་པ་མ་སྤྲད་ན་བུ་ལོན་དག་གི་མ་རེད་ཁོ་བུ་ལོན་འདེད་བསྡད་ཀྱི་རེད་བ། དེ་ནང་བཞིན་བཅད་ཅིག་ནས་གཞན་གྱི་བསྔོ་བ་དང་སྨོན་ལམ་ལ་སོགས་པ་ག་རེ་བྱེད་རོགས་བྱེད་ཟེར་དེ་བྱེད་པ་ཡིན་ན་ནི་དེ་ཟ་ན་དག་འགྲོ་གི་རེད། དེ་མ་བྱེད་པ་བྱས་ཟ་བ་ཡིན་ན་ནི་བུ་ལོན་ཆགས་ཀྱི་རེད། དེ་བྱེད་པ་དེ་བུ་ལོན་གྱི་ཚུལ་དུ་ཟ་བ། བདག་པོ་ཡི་ཚུལ་དུ་ལོངས་སྤྱོད་པ། བདག་པོ་ཡི་ཚུལ་དུ་ལོངས་སྤྱོད་པ་ཟེར་གྱི་རེད་བ།

ཟས་ལ་ལོངས་སྤྱོད་པ་ཡིན་ནི་དེ་ཉེས་པ་ཡོད་མ་རེད་དེ་བདག་པོའི་ཚུལ་དུ་ལོངས་སྤྱོད་པ། ད་གསང་སྔགས་ལ་ནི་བྱིན་གྱིས་བརླབས་ནས་ཚོགས་འཁོར་གྱི་ཚུལ་དུ་ལོངས་སྤྱོད་པ་ཡིན་ནི་ཕན་ཡོན་ཡོད་རེད། ཡིན་གྱི་ཟས་ཟ་བ་ཡིན་ནི་ཕན་ཡོན་ཅི་རེད་ཀྱང་བསྐུར་བ་རྗེ་བཙུན་མི་ལས་གསུངས་ནོ་ཞེས་ང་ཟས་ཤིག་ཟ་ཞིང་སྒོམ་ཙམ་ན་སྒོམ་ཟ་ཞིང་ཚོགས་འཁོར་དུ་འགྲོ་བའི་གདམས་པ་ཡོད་སྲིད་དོ། འོ་དེ་འདྲ་བྱེད་བྱས་ནི་ཚོགས་འཁོར་ཚོགས་འཁོར་ཕུལ་ཡས་ཀྱི་གདམས་པ་དེ་འདྲ་ཡོད་རེད་ཟེར་སྔགས་བསྒོམས་ནས་ཟ་བ་ཡིན་ན།

རང་ཉིད་འཁོར་བའི་གནས་ནས་ཐར་པར་བྱེད་པ་ཙམ་དུ་མ་ཟད། ནམ་མཁའི་མཐའ་ཁྱབ་ཀྱི་སེམས་ཅན་ཐམས་ཅད་འཁོར་བའི་གནས་ལས་བདག་གཅིག་པུས་བསྒྲལ་བར་བྱའོ་ཞེ་ཐག་པ་ནས་དམ་བཅས་ཤིང་ཇི་ལྟར་དམ་བཅས་པ་དེ་བཞིན་དུ་སེམས་ཅན་གྱི་དོན་དུ་མྱུར་དུ་འཚང་རྒྱ་བའི་ཐབས་སུ་བླ་མེད་ཀྱི་དམ་ཚིག་དང་སྡོམ་པ་རྣམས་བསྲུང་བར་ཁས་བླངས་པ་ཡིན་པས་དེ་ལས་མཉེས་པར་བྱ་བའི་གང་ཞིག་ཡོད། ཧོ་ཏོ་ཞེས་བྱས་ནས་རྒྱལ་བ་སྲས་བཅས་གསན་ཏེ་ང་རང་ཚོ་སྤྱི་བཏང་གི་སྡིག་པ་གསག་རྒྱག་གསག་རྒྱག་བྱས་ནས་མཆོད་པ་ཕུལ་ནས་རྒྱལ་བ་སྲས་བཅས་ཐུགས་མཉེས་ཀྱི་མ་རེད། རྒྱལ་བ་སྲས་བཅས་ཐུགས་མཉེས་གཙོ་བོ་དེ་ག་རེ་ཟེར་ན་སེམས་ཅན་གྱི་དོན་བྱེད་ཡས་དེ། སེམས་ཅན་གྱི་དོན་བྱེད་ཡས་དེ་རེད། དེ་བྱས་ཙང་དམ་ཚིག་དང་སྡོམ་པ་སྲུང་ཡས་དེ་ཁས་བླངས་ཏེ་བྱས་པ་ཡིན་ན། རང་ཉིད་དེ་ལྟ་བུ། འཁོར་བའི་གནས་ནས་ཐར་པར་བྱེད་པ་ཙམ་དུ་མ་ཟད་པ། མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་དེ་ནི་སངས་རྒྱས་ཀྱི་གོ་འཕང་ལ་འགོད་ཀྱི་ཡིན་ཟེར་ནས་སྡོམ་པ་བླངས་ཏེ་ཟེར་ན་ད་རྒྱལ་བ་སྲས་དང་བཅས་པ་དེ་ལས་མཉེས་པ་ཅིག་ག་པར་རག་གི་རེད། ད་དེ་ལས་མཉེས་པ་ཅིག་བྱེད་ཐབས་ཤེས་ཡོད་མ་རེད། མཉེས་ཤོས་མཉེས་ཤོས་དེ་ཡོང་གི་རེད་གསུངས་པས། དེས་ན་བཀའ་བཞིན་དུ་སྒྲུབ་པ་མཆོད་པའི་མཆོག་ཏུ་གྱུར། རིགས་ལྔ་ཡི་སྡོམ་བཟུང་གི་ཆོ་ག་དེ་ནི་རྒྱུད་རྡོ་རྗེ་རྩེ་མོ་དང། རྡོ་རྗེ་མཁའ་འགྲོ་དང་སམ་བུ་ཊ་གསུམ་ལས་གསུངས་ཤིང་གཙོ་བོ་དཀྱིལ་འཁོར་དུ་དབང་བསྐུར་བའི་ཚེ་ན་འཛིན་ཚུལ་ཡིན་ཡང་བླ་མ་དང་དཀྱིལ་འཁོར་བའི་ལྷ་ཚོགས་མཆོད་པའི་ཚེ་ན་འཛིན་པ། ཨ་བ་ཏཱ་རའི་སོགས་གྲུབ་ཆེན་གྱི་གཞུང་ལས་ཤེས་ཀྱི། གཙོ་བོ་ནི་དབང་བསྐུར་བའི་གནས་སྐབས་སུ་སྡོམ་པ་བཟུང་བ་རེད་དེ། ང་རང་ཚོས་དཀྱིལ་འཁོར་ལ་མཆོད་པ་ཕུལ་བ་དེའི་ཚེ་ན་ཡང་སྡོམ་པ་བཟུང་བ་དེ་བྱས་པ་ཡིན་ན་ནི་མཆོད་པའི་ཡིད་ལ་ཡང་མཆོག་ཏུ་གྱུར་པ་ཅིག་འགྲོ་གི་རེད། རྗེ་ཐམས་ཅད་མཁྱེན་པས་གསང་འདུས་འཇིགས་བྱེད་ཀྱི་སྒྲུབ་ཐབས་དང་དཀྱིལ་ཆོག་རྣམས་སུ་ཡང་བླ་མ་དང་དཀྱིལ་འཁོར་བའི་ལྷ་ཚོགས་ལ་མཆོད་པའི་ཚེ་ན་སྡོམ་བཟུང་དེ་དག་བཅའ་བ་སོགས་སོ། དོན་དེ་དག་ལ་དགོངས་ནས་གྲུབ་ཆེན་དབེན་ས་པ་ཡབ་སྲས་རྣམས་ཀྱི

ཆོས་འཁོར་བསྐོར་བའི་གསོལ་བ་འདེབས་ཚུལ་མྱ་ངན་ལས་མི་འདའ་བའི་གསོལ་བ་འདེབས་ཚུལ། བསྔོ་བ་དང་བསྔོ་བ་བྱ་ཚུལ་ལོ། དང་པོ་ལ་བཤགས་པ་བྱ་ཚུལ་ནི་དེ་ལྟར་སྡོམ་བཟུང་བྱས་ནས་བཤགས་པ་བྱ་བ་ལ་དབེན་ས་པ་ཡབ་སྲས་ཀྱིས་སྡོམ་པ་གསུམ་གྱི་བསྐྱེད་རྫོགས། སྡོམ་པ་གསུམ་གྱི་བཅས་མཚམས་ལ་སྔོན་དྲང་དང་རང་རྒྱུད་ལ་ཉེས་པ་དེ་དག་གིས་གོས་མ་གོས་བརྟགས་ནས་བཤགས་པར་བྱ་བར་གསུངས་ཟེར། ད་ང་རང་ཚོ་སྡོམ་པ་གསུམ་ལྡན་ཡིན་པ་ཡིན་ན་སོ་ཐར་གྱི་སྡོམ་པ་དང་འགལ་བའི་ཉེས་པ། བྱང་སེམས་ཀྱི་སྡོམ་པ་དང་འགལ་བའི་དེ་ནས་ཉེས་པ་ག་རེ་ག་རེ་བྱུང་འདུག།

སེམས་ལ་འགྱོད་པ་ཆེན་པོ་བོ་ཅིག་སྐྱེས་དེ་ནི་བན་སྲས་གདོང་བ་ལྟ་བུ་ཅིག་སྐྱེས་སྐྱེས་ནས་ནི་གཞི་ནས་བཤགས་པ་བྱས་བྱས་ནས་བཤགས་པ་དེ་དག་གི་རེད་པ་འོ་དེ་ཚོ་ཡར་དྲན་པའི་ཆེད་དུ་རེད་གསུངས་ཡིན་པ་རེད། ཨ་དོ་དོ་སོ་ཅན་བཤགས་པར་བྱ་བར་གསུངས་དེ་ལ་སོ་ཐར་གྱི་སྡོམ་པ། སོ་ཐར་གྱི་བསླབ་བྱ་སྟོན་པའི་སྡོམ་ཚིག་རྒྱས་བསྡུས་གང་རུང་གི་སྒོ་ནས་རང་རྒྱུད་ལ་ལྟུང་བ་དེ་དག་གིས་གོས་མ་གོས་བརྟག་པ་དང།

དེ་ཚོ་བསྟན་ཏེ་ཏག་ཏག་ཅིག་ངེས་པར་བྱེད། སྔགས་ཀྱི་བསླབ་བྱ་བྱེད་ཀྱི་ནི་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་མཛད་བཞག་གི་སྔགས་ཀྱི་སྡོམ་ཚིག་ཅིག་ཡོད། དེ་མ་གཏོགས་ཐུན་དྲུག་བླ་མའི་རྣལ་འབྱོར་ནང་ལ་མདོར་བསྡུས་ཀྱི་བླ་མར་བརྙས་སྨོད་བསླབ་བྱར་ཁྱད་གསོད་བྱེད་ཟེར་ཏེ་ཡོད་རེད་བ། ཨོ་དེ་ཚོ་འདྲ་ཅིག་ངེས་ངེས་ཏག་ཏག་བཀྲམ་བྱེད་བྱེད་དགོས་རེད། ཡང་ན་དགེ་སློང་ཡིན་ན་དགེ་སློང་ཕྱིར་བཅོས་བྱེད་དུས་སྐབས་ལ་དེ་ཚོ་གང་ཡར་དྲན་པར་བྱེད། དགེ་ཚུལ་ཡིན་ན་དགེ་ཚུལ་ཕྱིར་བཅོས་བྱེད་དུས་ཡར་དྲན་པར་བྱེད། ལྷག་བསྲེ་བྱེད་དགོས་རེད། དེ་འདྲ་བྱས་བྱས་ནས་སྡོམ་ཚིག་སོ་སོ་དེ་ནི་རང་གི་བློ་ཐོག་བཏོན་པའི་སྒོ་ནས་རྒྱས་བསྡུས་ཀྱི་ཚིག་གང་ཡང་རུང་བ་ཅིག་རང་རྒྱུད་ལ་ལྟུང་བ་དེ་དང་དེ་དག་གོས་མ་གོས་བརྟག་པ། བྱང་སེམས་ཀྱི་བསླབ་བྱ་རྣམས་ལ་ཡང་སྡོམ་པ་ཉི་ཤུ་པ་དང་སྡོམ་པ་ཉི་ཤུ་པ་ཟེར་མཁན་དེ་བྱང་ཆུབ་སེམས་དཔའི་བསླབ་བྱ་སྟོན་ཡག་གི་གཙོ་བོའི་ཕྱིར། སྡོམ་པ་ཉི་ཤུ་པ་ཟེར་མཁན་དེ། རྩ་ལྟུང་གི་ཚིགས་བཅད་རྣམས་ཀྱི་སྒོ་ནས་རྩ་ལྟུང་དང་ཉེས་བྱས་དེ་དག་གིས་གོས་མ་གོས་བརྟག་པ་དང། སྔགས་ཀྱི་བསླབ་བྱ་རྣམས་ལ་བླ་མ་ལྔ་བཅུ་པ་དང། རྩ་ལྟུང་བཅུ་བཞི་ཟེར་རྩ་ལྟུང་བཅུ་བཞི་ཟེར་མཁན་ཅིག་ཡོད་རེད་པ་འོ་དེ་ལས་བརྟག་དགོས་རེད་ཟེར་སྦོམ་པོ་བརྒྱད་ཀྱི་ཚིགས་བཅད་རྣམས་ཀྱི་སྒོ་ནས་རང་རྒྱུད་ལ་ཉེས་པ་དེ་དག་གིས་གོས་མ་གོས་བརྟག། རྩ་ལྟུང་དང་སྦོམ་པོ་ཡི་ཚིགས་བཅད་ཡོངས་གྲགས་ལྟར་རམ་ཟེར་མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱི་འཇིགས་བྱེད་ཀྱི་དཀྱིལ་ཆོག་ལས་འབྱུང་བའི་སློབ་དཔོན་སྨད་པར་མི་བྱ་སྟེ་བདེ་གཤེགས་བཀའ་ལས་འདའ་མི་བྱ་ཟེར་ད་ལྟ་ང་ཚོ་འཇིགས་བྱེད་བདག་འཇུག་ལེན་དུས་སྐབས་ལ། རྩ་ལྟུང་བཅུ་བཞི་པོ་དེ་གང་ག་དེ་ནང་སྔགས་ཀྱི་རྩ་ལྟུང་བཅུ་བཞི་པོ་དེ། ཆ་ཚང་ཅིག་མཁས་གྲུབ་སངས་རྒྱས་ཡེ་ཤེས་དེ་ནང་གསུངས་བཞག་ཡོད་རེད་བ། སློབ་དཔོན་སྨད་པར་མི་བྱ་སྟེ་བདེ་གཤེགས་བཀའ་ལས་འདའ་མི་བྱ་ཟེར། བླ་མ་ལ་བརྙས་སྨོད་བྱས་པའི་རྩ་ལྟུང། བདེ་གཤེགས་བཀའ་ལས་འདའ་མི་བྱ་ཟེར་ཏེ་བདེ་གཤེགས་བཀའ་འདས་ཀྱི་རྩ་ལྟུང་ཟེར་མཁན་དེ་ཡིན་པ་རེད། བདེ་བར་གཤེགས་པས་བཀག་པའི་ཉེས་བྱས་ཕྲ་མོ་ཙམ་ཡང་ཅིག་ཁྱད་དུ་གསོད་པ་ཡིན་ན་སྔགས་ཀྱི་རྩ་ལྟུང་འབྱུང་བ་རེད། ང་རང་ཚོ་དགེ་སློང་གིས་རྩྭ་བརྔ་ཆོག་གི་མ་རེད་དགེ་སློང་གིས་ཤིང་བཅད་ཆོག་གི་མ་རེད་བ། འོ་དེ་ལྟ་བུ་ཁྱད་གསོད་བྱས་པ་ཡིན་ན་སྔགས་ཀྱི་རྩ་ལྟུང་བྱུང་ནས་སྔགས་ཀྱི་སྡོམ་པ་གཏོང་ཚར། སྔགས་ཀྱི་སྡོམ་པ་གཏོང་པ་ཡིན་ན་ཉེས་དམིགས་ཆེན་པོ་ཞེ་ཅིག་ཡོད་རེད་ད་དེ་ཉེས་དམིགས་ལ་ཧ་ལས་ཡ་འདྲ་ཞིག་རེད། སྔགས་ཀྱི་རྩ་སྡོམ་པ་དེ་གཏོང་ནས་སྔགས་ཀྱི་སྡོམ་པ་དེ་ཚུར་གསོས་མ་ཐུབ་པར་ཤི་པ་ཡིན་ན་རྡོ་རྗེ་དམྱལ་བ་ནང་ལ་དེ་ནས་བསྐལ་པ་ནས་བསྐལ་པའི་བར་དུ་བསྡད་དགོས་ཡ། འོ་དེ་འདྲའི་ཉེས་པ་ཡོད་རེད། སྔགས་ཀྱི་སྡོམ་པ་དེ་དང་བཅས་པའི་སྒོ་ནས་ཤི་པ་ཡིན་ན། ཚེ་ཕྱི་མ་ལ་མི་ལུས་ཐོབ་མ་ཐོབ་པའི་ཐེ་ཚོམ་རྩ་ནས་མི་དགོས་ཅིག་རེད། སྔགས་ཀྱི་སྡོམ་པ་ལ་ནི་བདེ་གཤེགས་བཀའ་གསུངས་ཏེ། བཅོམ་ལྡན་འདས་ཀྱིས་བཀག་པའི་ཉེས་བྱས་ཕྲ་མོ་ཡང་ཁྱད་དུ་མི་གསོད་པ། སངས་རྒྱས་གསུངས་པ་དེ་དེ་འདྲ་གསུངས་པ་རེད་དེ། ཨ་ཡིན་ན་བསམ་བསམ་མནོ་བྱས་པ་ཡིན་ན་ཁྱད་གསོད་བྱས་པ་རེད་བ། སངས་རྒྱས་གསུངས་གང་འདྲ་ཅིག་ཡིན་པ་ཡིན་ན་སོ་སོ་ལ་ལག་བསྟར་མ་ཐུབ་པ་ཡིན་ན་ཡང་སངས་རྒྱས་གསུངས་དེ་དགོས་པ་ཆེན་པོ་ཡོད་རེད་བསམ་བསམ་མནོ་བྱས་ནས་པའི་བཀའ་ཡོངས་སུ་རྫོགས་པ་ཚང་མ་ལ་ཕར་དད་པ་བྱེད་དགོས། ཨོ་དེ་འདྲ་ཅིག་བདེ་གཤེགས་བཀའ་ལས་འདའ་མི་བྱ་ཟེར་དེ་གཉིས་པ་དེ་རེད་བ། དེ་བཞིན་ཁྲོས་ནས་སྤུན་རྣམས་ལ་ཉེས་པ་བརྗོད་པར་མི་བྱའོ་ཟེར་ཏེ།

སུ་འདྲ་ཅིག་ལ་དམིགས་པ་ཡིན་ནའང་བྱམས་པའི་སེམས་ཟེར་མཁན་དེ་སྤང་མི་ཆོག་པས། སེམས་ཅན་ཐམས་ཅད་ལ་ནི་བྱམས་པ་སྒོམ་མ་གཏོགས་སེམས་ཅན་གཅིག་མིན་ཡོད་དུ་བྱས་ནས་སེམས་ཅན་མ་རུངས་པ་དེ་འདྲ་ཡོང་གི་རེད་བ། སེམས་ཅན་མ་རུངས་པ་སོ་སོས་ག་ཚོད་ཡག་པོ་བྱས་པ་ཡིན་ནའང་ཚུར་སྡུག་ཅག་ཤ་སྟག་བྱས་འོང་མཁན། དེ་འདྲ་བྱུང་སོང་ན་དེ་ལ་བྱམས་པ་སྤོང་ཉན་མ་རེད། ཁོ་བདེ་བ་དང་བདེ་རུ་སྐྱེས་ན་ཁོ་མ་འོངས་པ་ན་ང་སངས་རྒྱས་ཀྱི་གོ་འཕང་ལ་འགོད་དགོས་བསམ་བསམ་མནོ་བྱས་དེ་ཕར་བློས་བཏང་རྒྱུ་བྱུང་ཡོད་མ་རེད་སེམས་ཅན་ག་འདྲ་ཅིག་སྡུག་ཅག་ཅིག་ཡིན་པ་ཡིན་ན་དེ་བློས་བཏང་ཚར་སོང་ན་ཨ་ནི་སེམས་ཅན་ལ་བྱམས་པ་སྤངས་ཚར་རེད་བ། སེམས་ཅན་སྤྱི་ལ་བྱམས་པ་སྤངས་པ་ཡིན་ན་ཨ་ནི་བྱམས་པ་ཁོ་རང་མེད་པ་ཆགས་ཚར་རེད། བྱང་ཆུབ་སེམས་ནི་འདོར་མི་བྱ། ཟེར་ད་བྱང་ཆུབ་ཀྱི་སེམས་འདོར་བ་ཟེར་དེ་ནི་ཉེས་པ་ལྕི་ཤོས་དེ་རེད་བ། དེས་ཀུན་དཀྲིས་ལ་སོགས་པ་འདི་ཚོ་གང་ཡང་ཚང་དགོས་མ། བྱང་ཆུབ་སེམས་འདོར་བ་ཟེར་མཁན་དེ་སེམས་ཅན་གང་ཡང་རུང་བ་ཅིག་ལ་དམིགས་ནས་ང་དེའི་དོན་བྱེད་ཀྱི་མེད་བསམ་བསམ་མནོ་བྱས་པ་ཡིན་ན་བྱང་ཆུབ་སེམས་འདོར་ཚར། རང་གཞན་ཆོས་ལ་མི་སྨད་དོ། རང་དང་གཞན་གྱི་ཆོས་ལ། ང་ཡི་ཆོས་དེ་ཡག་པོ་རེད་ཁྱོད་རང་ཆོས་དེ་ཡག་པོ་མ་རེད་བསམ་གྱི་བསམ་མནོ་དྲན་པ། འོ་དེ་འདྲ་བྱས་ནས། བསམ་བློ་གཏོང་རྒྱུ་མེད་པ་རེད། ཡོངས་སུ་མ་སྨིན་སེམས་ཅན་ལ་གསང་བ་ཉིད་ནི་བསྟན་མི་བྱ་ཟེར། བློ་སྦྱོང་མ་བྱས་སེམས་ཅན་ལ་སྟོང་པ་ཉིད་ནི་བསྟན་མི་བྱ་ཟེར། སེམས་ཅན་ནི། ཡོངས་སུ་མ་སྨིན་མཁན། རྒྱུད་མ་སྨིན་མཁན་དེ་ཚོ་ལ་ནི་ཟབ་མོ་སྟོང་པ་ཉིད་བསྟན་པ་དང། བསྟན་མི་རིགས་ཀྱི་ནི་ཆོས་བསྟན་པ། ཨོ་དེ་འདྲ་བྱེད་པ་ཡིན་ན་རང་ལ་རྩ་ལྟུང་འབྱུང་གི་རེད། བདག་ཉིད་ཕུང་པོ་སྨད་མི་བྱ་ཟེར་སོ་སོའི་ཕུང་པོ་ལ་ཕར་སྨད་ར་བྱས་ནས་སོ་སོའི་ཕུང་པོ་མར་རྒུད་ཡ། མར་ཉམས་འགྲོ་ཡ་དེ་འདྲའི་ཐབས་ཤེས་བྱེད་པ་དེ་རྩ་ལྟུང་འབྱུང་པ་རེད། ཆོས་ནི་ངོ་བོ་སུན་མི་དབྱུང་ཟེར་ཏེ་སྟོང་པ་ཉིད་སྤངས་པ་སྟེ། སྟོང་པ་ཉིད། སྟོང་པ་ཉིད་ཟེར་མཁན་དེ་ཉམས་སུ་ལོན་ཐུབ་ཡ་མེད་ཙང་ད་སྟོང་པ་ཉིད་ཟེར་མཁན་དེ་མེད། ཡ། རྟོགས་པ་མཐོ་པོ་དེ་འདྲ་བྱས་རེད་ད་ང་དགོས་ཀྱི་མ་རེད་བསམ་བསམ་མནོ་དྲན་པ་ཡིན་ན་དེ་ནི་རྩ་ལྟུང་འབྱུང་པ་རེད།

གཏན་དུ་བྱམས་པ་སྤང་རྒྱུ་ཡང་མ་རེད་ཁོ་ཡང་སེམས་ཅན་རེད་བ་ཁོ་ཡང་སེམས་ཅན་ཡིན་ཙང་ཁོ་ཡང་ནི་ཁོ་གི་བདེ་བ་ཅིག་སྒྲུབ་དགོས་ཀྱི་རེད་ཁོ་ཡང་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་རེད་ཡིན་ནའི་གནས་སྐབས་ཁོ་ཐོག་ནས་སྡིག་པ་ཆེན་པོ་བྱེད་ཀྱི་ནས་འདྲི་འདྲི་བྱེད་པ་དེ་འོ་གདུག་པའི་བྱམས་པ་རྟག་ཏུ་སྤང་ཟེར་ཡ་དེ་རེད་ཆོས་ལ་མཚན་གཟུང་མི་བྱའོ་ཟེར་ད་ཆོས་ལ་མཚན་གཟུང་མི་བྱ་ཟེར་ཏེ

དེ་ལ་ཉན་ཐོས་ལས་ནི་ཐེག་དམན་ལ་ཞུགས་ཀྱི་ཡིན་ན་ཡ་གི་རིགས་སམ་ཨ་དམ་ཏོ། འོ་དེ་འདྲ་བྱེད་པ་དེ། རྟག་ཏུ་དམ་ཚིག་བསྟེན་པར་བྱ་ཟེར་ད་ཟ་བའི་དམ་ཚིག་དང་བསྟེན་པའི་དམ་ཚིག་དང། ཡང་དེ་འདྲ་འདུག་པ་དག་གིས་དམ་ཚིག་གསུངས་འདུག་པ། འོ་དེ་ཚོ་རྟག་ཏུ་བསྟེན་པར་བྱ་ཟེར། ཤེས་རབ་རང་བཞིན་བུད་མེད་རྣམས་ཁྱོད་ཀྱིས་ཉེས་པ་མི་བརྗོད་དོ་ཟེར། ད་བུད་མེད་སྤྱི་ལ་སྨད་པས་བུད་མེད་སྤྱི་ལ་སྨད་པས་ནི་ཉེས་པ་བརྗོད་སོང་ན་རྩ་ལྟུང་འབྱུང་བ་རེད། བུད་མེད་ཀྱི་རི་དེ་བལ་རྡོག་ལྕགས་རི་ཟ་རེད་མོད་དེ་འདྲ་ལབ་པ་ཡིན་ན་ནི་རྩ་ལྟུང་འབྱུང་བ་རེད། རྩ་ལྟུང་འབྱུང་གི་རེད། ལྷག་པར་དུ་ཡང་ཤེས་རབ་རང་བཞིན་བུད་མེད་ཟེར་ཡས་དེ་རྡོ་རྗེ་ཕག་མོ་ལ་སོགས་པ་དེ་ཚོའི་རིགས་ཡོད་ཁེ། ཨོ་དེ་འདྲ་གི་རིགས་ཡོད་ཁེ། ག་རེ་ཟེར། དུས་དེ་བཤད་འདུག་པ་པད་མ་ཅན་དང་དུང་ཅན་མ་དང། གླང་པོ་ཅན་མ་དང་ས་ཡ་ན་མོ་དེ་འདྲ་འདུག་པ། ཨོ་དེ་ཚོ་གི་རིགས་ལ་སྨད་ར་གཏོང་བ། ཨོ་དེ་འདྲ་བྱེད་པ་ཡིན་ན་རྩ་ལྟུང་འབྱུང་གི་རེད་ཁྱོད་ཀྱིས་ཉེས་པ་མི་བརྗོད་དོ། ཞེས་གསུངས་པ་དེའི་སྒོ་ནས་རྩ་ལྟུང་གིས་རང་རྒྱུད་ལ་གོས་མ་གོས། བརྟག་པར་བྱ་བ་སོགས་སོ། བརྟག་པར་བྱ་བ་སོགས་སོ། ཚིག་དེ་དག་གཤེད་དམར་གྱི་རྒྱུད་ལས་གསུངས། གཤིན་རྗེ་གཤེད་དམར་གྱི་རྒྱུད་ལས་གསུངས་ཡིན་པ་རེད་ད། སྦོམ་པོ་ལ་ཡང་ཚིག་དེ་དག་དང་འདོན་ཚུལ་འདྲ་བར་བྱས་གསུངས། དེ་ནི་ཚིག་ཉུང་ཞིང་མངོན་གསལ་ལོ། ཚིག་ཉུང་ཉུང་ཅིག་མ་གཏོགས་མེད་པ་ཡིན་ན་རྩ་ལྟུང་བཅུ་བཞི་པོ་དེ་དཔེ་ཁྲ་ལམ་ལམ་བྱེད་པས། དེ་ནང་ལ་ཡོད་རེད་པ། དེ་ལྟར་བྱེད་ནུས་ན་སྔགས་ཀྱི་ལམ་ལ་སྒྲུབ་པ་སྙིང་པོར་བྱེད་པ་རྣམས་ལ་དམ་ཚིག་དང་སྡོམ་པ་བསྲུང་བ་ནི་ལམ་གྱི་གཞི་ཡིན་པས་ཤིན་ཏུ་གལ་ཆེའོ། ད་དམ་ཚིག་དང་སྡོམ་པ་བསྲུང་ཡས་དེ་བསྲུངས་པ་ཡིན་ན་ང་རང་ཚོ།

སྡོམ་པ་འབྱུང་ཚར་བ། ཉམས་པའི་ཙང་རྡོ་རྗེ་དམྱལ་བ་ནང་འགྲོ་གི་རེད་པ། ལམ་གྱི་གཞི་ཡིན་པས་ཤིན་ཏུ་གལ་ཆེའོ། དེ་དག་རང་རྒྱུད་ལ་ཉེས་ལྟུང་གིས་གོས་མ་གོས། བརྟགས་ནས་ཉེས་ལྟུང་ཅི་བྱུང་བ་རྣམས་སྦྱོང་ཕྱིར་གཞུང་ཉིད་ལས་འབྱུང་བ་ལྟར་སྡོམ་གསུམ་སོ་སོ་ཡི་བཤགས་པ་དང། མ་མཐའ་ཡང་བླ་མ་རྡོར་སེམས་ཀྱི་སྒོ་ནས་ལྟུང་བ་རྣམས་ལ་བཤགས་སྡོམ་བྱ།

དེ་ཡིན་ཙང་སྙིང་ནས་འགྱོད་པ་དྲག་པོས་སོ་སོར་བཤགས་ཟེར་འདུག་པ། སྙིང་ནས་འགྱོད་པ་དྲག་པོས་སོ་སོར་བཤགས་ཟེར་དགོས་ཡས་ཟིག་དེ་རེད། སྡོམ་པ་གསུམ་གྱི་བཅས་མཚམས་དེ་ཚང་མ་ཐེངས་གཅིག་གིས་བཤགས་ན་དག་གི་མ་རེད་སོ་སོ་སོ་སོ་ཡི་ཕྱིར་བཅོས་ནས་བཤད་པའི་ནང་བཞིན་བྱས་ནས་བཤགས་པ་བྱེད་དགོས་རེད། མ་མཐའ་མ་མཐའ་ཡིན་པ་ལ་ཡང་ནི་སྔགས་ཀྱི་སྡོམ་པ་དང་ལྡན་པ་དེ་འདྲ་དེ་ཡི་ནི་ཉེས་པ་བྱུང་སོང་ན་ཡིག་བརྒྱ། ཡིག་བརྒྱ་དེ་ནི་བསགས་ཀྱི་ནི། ཡིག་བརྒྱ་དེ་ཉི་མ་རེ་རེ་ལ་ནི་ཉི་ཤུ་རྩ་གཅིག་རྩ་གཅིག་མ་ཆད་པར་བཏོན་པ་ཡིན་ན་ལྟུང་བ་འཕེལ་ཁ་དེ་ཆད་ཀྱི་རེད་པ། ལྟུང་བ་འཕེལ་ཁ་ཟེར་དེ་སྐྱེད་ཁ་ཡོང་གི་མ་རེད། མ་རྩ་དེ་རང་བསྡད་ཀྱི་རེད་དེ་སྐྱེད་ཁ་ཡོང་གི་མ་རེད་པ། ད་ཡིག་བརྒྱ་ཉི་ཤུ་རྩ་གཅིག་མ་འདོན་པ་བྱས་བཞག་བཞག་པ་ཡིན་ན། དེ་རིང་ལྟུང་བ་གཅིག་བྱུང་སོང་ན་སང་ཉིན་གཉིས་གནངས་ཉིན་ཀ་བཞི་གཞེས་ཉིན་ཀ་བརྒྱད་གཏོགས་ཟིན་ན་ལྡབ་ལྡབ་ལྡབ་བྱས་ནས་ཡར་འཕེལ་འགྲོ་གི་རེད། ད་ཡིག་བརྒྱ་ཉི་ཤུ་རྩ་གཅིག་དེ་རྩ་ནས་མ་ཆད་བྱས་བགྲངས་པ་ཡིན་ན། སྐྱེད་ཁ་དེ་ཡོད་མ་རེད་མ་རྩ་དེ་བསྡད་དེ་ཡོད་རྒྱུ་མ་ཡིག་བརྒྱ་ནི་འབུམ་ཐེར་གཅིག་གྲངས་ཚང་སོང་ན་འབུམ་ཐེར་གཅིག་ནི་རྡོ་རྗེ་སེམས་དཔའི་མཚམས་འདྲ་ཞིག་བསྡད་ནས་འབུམ་ཐེར་གཅིག་འདོན་པ་ཡིན་ན་རྩ་ལྟུང་ཡིན་ནའི་དག་འགྲོ་གི་རེད་སྔགས་ཀྱི་རྩ་ལྟུང་ཡིན་ནའི་དག་ཐུབ་ཀྱི་རེད་ཟེར་གསུངས་པ་རེད། ཧ་ཐོག་སུ་བྱས་ནས་བཤགས་སྡོམ་བཅས་རང་བཞིན་གྱི་ཁ་ན་མ་ཐོ་བ་རྣམས་སྦྱོང་ཕྱིར། ལྟུང་བཤགས་ཕྱག་བརྒྱ་དང་བརྒྱ་ཕྱག་དང་བཅས་པའི་སྒོ་ནས། ཤ་རྡོ་ལ་འབེབས་དགོས་པ་ནི། དགའ་ལྡན་བཀའ་འགྱུར་རིན་པོ་ཆེའི་ཕྱག་ཆེན་རྩ་བའི་རྒྱལ་བའི་གཞུང་ལུགས་ལས། སྲས་ཀྱི་ཆོས་ངན་མཐོང་བ་ཡང་ཚོང་ས་འདོད་ཆང་ལག་བཏོད་པས། ཡེ་རྒྱ་བོང་ཙོང་སྟོང་ཤ་ནི། བརྒྱ་ཆ་གོང་མོ་སྔོ་ལྟོགས་ནི། ཧོར་ཚོགས་སུ་སྐྱེས་ཀྱི་ནི་རྐྱང་ཆ་ཚད། རྐྱང་ཆ་ཚད་ཀྱི་ནི་སྟོང་ཤ་སྟོང་གིས་བསྡུས་པའི་དགུ། བརྐྱངས་ཕྱག་འཚལ་བྱས་ནས་ཕྱག་འབུམ་ལ་སོགས་པ་སོགས་འཚལ་བྱས་ནས་ནི་དག་པར་བྱེད་དགོས་རེད་རང་བཞིན་གྱི་ཁ་ལ་མ་གཏོགས་པའི་སྟོང་བ་ཟིན་ཏེ། རང་བཞིན་གྱི་ཁ་ན་མ་ཐོ་བའི་ལྟུང་བ་ཟེར་མཁན་དེ་སྡིག་པའི་ངོ་བོ་ཡིན་པ་དེ་རེད། ལྟུང་བ་ཡིན་པ་སྡིག་པ་ཡིན་པ་དེ་ལ་རང་བཞིན་གྱི་ཁ་ན་མ་ཐོ་བ། ལྟུང་བ་འབྱུང་གི་ཡོད་དེ་ཁྱེད་ཀྱི་ལ་སྡིག་པ་མེད་མཁན་དེ་ཡིན་ན་བཅས་པའི་ཁ་ན་མ་ཐོ་བ་ཟེར་གི་རང་བཞིན་གྱི་ཁ་ན་མ་ཐོ་བ་མ་ཡིན་པ། དཔེར་ན་ད་གིན་ཟེར་ནང་བཞིན་དགེ་སློང་གི་རྩྭ་བརྔ་བ་དང་ཤིང་གཅོད་པ་ལ་སོགས་པ་དེ་དག་སངས་རྒྱས་ཀྱི་བཅས་པ་ལ་ལྟོས་བཅས་ནས་ནི་ཁོ་མི་ཆོག་ཅེས་མ་གཏོགས

ཨོ་དེ་ལྟུང་བཤགས་དང་འབྲེལ་བའི་སྒོ་ནས་ཕྱག་འཚལ་ཏེ་དེ་བཞིན་གཤེགས་པའི་རིག་སྔགས་སོ། ཆོ་ག་ཡི་གཞུང་ཉིད་ལས་འབྱུང་བའི་བཤགས་པའི་ཚེ་ནི་ཐོག་མའི་དུས་ནས་མི་དགེ་སྡིག་པའི་ལས་ཟད། ད་དེ་མ་གཏོགས་གོང་ནས་ནི་ང་ཚོ་ལྟུང་བཤགས་དང་འབྲེལ་བའི་སྒོ་ནས་ཕྱག་འཚལ་བས། ཡི་གེ་བརྒྱ་པ་འདོན་པ། དུས་རྒྱུན་དུ་ང་ཚོ་ཆོས་སློབ་པ་ལ་སོགས་པ་དེ་ཚོས་སོ་སོའི་བསམ་བློ་ཡག་པོ་གཏོང་ཤེས་པ་ཡིན་ན་སྡིག་པ་དག་ཡག་གི་རྒྱུ་ལ་འགྲོ་གི་རེད། འདོད་པ་དེ་མ་ཤར་ན། སྡིག་པ་དེ་མ་བཤགས་ན་ཁྱོན་དག་གི་མ་རེད་བ། བཤགས་ན་དག་རྒྱུ་ཡོད་པ་དེ་སྡིག་པའི་ཡོན་ཏན་རེད། བཤགས་ན་དག་རྒྱུ་ཡོད་པ་དེ། སྡིག་པ་བསགས་ཤེས་པ་ལ་ངེས་པར་དུ་བཤགས་ཤེས་པ་ཞིག་བྱེད་པ་ན་ཡག་ཡོད། སྡིག་པ་བསགས་ན་ཉེས་དམིགས་ཡོད་པ་དེ་སངས་རྒྱས་ཀྱིས་གསུངས་པ་རེད་བ། སྡིག་པ་བསགས་ནས་ནི་དམྱལ་བ་ལ་འགྲོ་གི་ཡོད་ཉེས་དམིགས་ཆེན་པོ་ཡོད་པ་དེ་སངས་རྒྱས་གསུངས་པ་རེད། སྡིག་པ་བཤགས་ན་དག་གི་རེད་ཟེར་མཁན་དེ་སངས་རྒྱས་གསུངས་པ་རེད་གཉིས་ཀ་བདེན་ན་བདེན་མཉམ་དང་མ་བདེན་ན་མ་བདེན་མཉམ།

སྟོང་ཤ་ཁྲག་གཅིག་འདོན་ཡིག་བརྒྱ་ཁྲག་གཅིག་འདོན་དེ་ཙམ་གྱིས་དག་གི་རེད་བསམ་དེ་དག་གི་མ་རེད། འདི་པ་ཤ་ཚའི་གོ་ལའི་འདི་པ་ཕྱི་ཁྱམས་གང་འདྲ་ཅིག་ཡིན་ན་སྙིང་པོ་ལྟོགས་གཞི་ཚོགས་གོ་སྙིང་པོ་ལྟོགས་གཞི་ཟིན་ཏེ། སྙིང་པོ་ལྟོགས་གཞི་མ་ཚོགས་ན་འདི་པ་ཁྱོད་དག་གི་མ་རེད། སྙིང་པོ་ལྟོགས་གཞི་ཟེར་ཏེ། དོན་བརྒྱུད་དུ་ནི་ང་བཤད་གི་ཡོད་དེ། སྣོམ་པ་སུས་བགྱིས་པའི་ལྟོགས་ཟིན་སྣོམ་པ་སུས་བགྱིས་པའི་ལྟོགས་ཟིན་ཡིན་ཏེ། རང་གི་འདི་པ་བསགས་བཞག་གིས་ཚང་མ་ཡར་འདྲེན་གྱིས་ནི་བསྲེས་ལས་རྒྱུན་བསྲེས་བགྱིས་པ་དེ། རང་གི་ཁ་ན་ལ་དོགས་སོང་བ་ནོ་ཞེས་བྱས།

བྱས་ཙམ་གྱིས་སྡིག་པ་དག་ཚོད་ཅིག་ཡོད་རེད། འགྱོད་པ་མ་བྱས་ན་སྡིག་པ་ཁྱོན་དག་གི་མ་རེད། སྡིག་པ་དེ་སོ་སོའི་གྲངས་ཁ་བརྒྱབ་ནས་ང་དེ་ཡིན་ག་དེ་དེ་བྱས་པས་དེ་ཡིན་ག་དེ་དེ་བྱས་པས་སོ་སོ་སོ་སོའི་དྲན་ཚོད་ཚང་མ་ཐམས་ཅད་ཁྱོད་ཁྱོད་ཀུན་ནས་ནི་སྡིག་པ་བསགས་བཞག་གི་ཡོད་རེད་བ་ང་ཚོ་གང་ག་ཡར་བྲིས་ནས་གྲངས་ཁ་ཙམ་བརྒྱབ་དགོས། གྲངས་ཁ་དྲམ་བརྒྱབ། ཨ་ནེ་སེང་ལས་ཇི་ལྟ་ཆེན་པོ་གྱིས་བྱས་ནས་ད་ང་སྡེ་པ་ད་ག་དྲམ་གྱི་ས་ཟ་ཤག་སྡེ་པ་དེ་དག་ཡུལ་དུ་ཡུལ་གཞིས་པའི་སྒོ་ནས་ཚིག་ཕོག་སོང་ན་འགྲོ་ས་ཅི་མ་ཏོག་ཡོད་མ་རེད་སང་ས་དྲམ་གྱིས་ཇི་ལྟ་གྱིས་བྱས་ནས་ཨོ་དེ་ལས་སྣོམ་པ་སུས་བགྱིས་པའི་ཏོག་ཟེར་ཨོ་དེ་ཏོག་དང་པོ་དེ་ནི་གལ་ཆེན་པོ་རེ་རག་ཡོད་རེད་སེང་ལས་རྒྱུ་ཚིག་བྱས་པ་དེ་ཁོ་པ་ནོར་དོག་སོང་བ་ནོར་གཞི་སོང་བ་གཏོང་དགོས་རེད། ད་ནི་མ་མྱང་བ་ཅིའི་ཕྱིར་ན་རང་གི་རྒྱུད་ལ་མྱང་ནས། འོ་དེ་སེམས་བསྐྱེད་དུ་སྐྱོན་བཀྲོལ་ཟིན་གྱི་དེ་གཏན་གྱི་རྟོགས་བྱ་རང་གི་ལུས་ལས་མཚུངས་དགོས་ཡོད་དེ་དེ་གཉིས་པོ་དེ་རེད། དེ་གཉིས་པོ་དེ་མཚུངས་དགོས་རེད། དེས་ན་གཉིས་པོ་བཀོལ་དུ་ཆུད་པའི་རྟོགས་ཟིན་གྱི་དེ་གཉིས་པོ་བཀོལ་དུ་ཆུད་པའི་རྟོགས་ལ་དྲོ་ཡོད་རེད་ད་ལྟ་སྟོང་ཤ་ལས་ཆ་བཞག་གི་ཡིན་ན་སྟོང་ཤ་སོང་ཆུ་སུན་སྔངས་ཀྱི་སྟོང་ཤ་སོང་ཆུ་སུན་སྔངས་ཀྱི་མཚན་བརྒྱུད་པ་དེ། དེའི་ཤི་བ། ཤ་བཅའ་ཐུབ་པ་ནས་བཟུང་སྟེ་སོང་ཆུའི་རི་བོང་གི་རྒྱལ་པོ་ཟེར་དེའི་ཡ་ཤི་དེ་མཚན་བརྒྱུད་པ་དེ་གཉིས་པོ་བཀོལ་དུ་ཆུད་པའི་རྟོགས་ཟིན།

ང་ཚོ་ཕྱག་འཚལ་མཁན་དེ་འདྲ་ཡིན་པ་ཡིན་ན་འདུག་སེ་བྱེད་དགོས་ཀྱི་རེད། དང་པོ་ནས་བླ་མ་མཆོད་པ་མ་འདོན་བླ་མ་མཆོད་པ་ཕར་འདོན་འདོན་བྱས་ནས་སྐྱབས་འགྲོ་དང་སེམས་བསྐྱེད་ཚང་མ་བཏང་ཆ་རང་གི་རྒྱུད་ལ་ཕར་ཉིན་ཉིན་ཏག་ཏག་ཅིག་ཚང་བ་བྱེད། ཚང་བ་བྱས་བྱས་ན་ཐོག་མེད་དུས་ནས་སྒུག་སྟེ་ལྷོད་ཆགས་སུ་ལྷོད་ཆགས་བྱས་ནས་ནས་ཕྱག་འཚལ་བྱེད། ཕྱག་འཚལ་བྱེད་སྐབས་ལ་སྐབས་དེར་དང་པོ་སྡིག་པ་དེ་ཚོ་ཡར་དྲན་རྣམ་པར་སུན་འབྱིན་པའི་སྟོབས་དེ་ཡག་པོ་ཅིག་སྐྱེར་བཅུག། ཨ་ནི་སྐྱབས་འགྲོ་དང་སེམས་བསྐྱེད་གོང་ལ་ཚང་ཚར་བ། ཨ་དེ་ནས་ད་རེས་སྡིག་པ་དེ། དེ་ལྟ་བུ། ས་ཚ་སོང་ང་ཤ་ནི་དག་པ་བྱེད་ཀྱི་མ་འོངས་པ་ན་ད་ལ་རང་གི་སྲོག་ལས་ཐོག་ནས་འདས་པ་དེ་ཁྱོད་ནི་བྱེད་ཀྱི་མེད་སང་སོང་རེ་མ་བྱེད་ནི་ཐག་བཅད་པ་བྱེད་དེ་ཐག་མ་བཅད་ན་ཡང་ཉེས་པ་ལ་ལ་ལྡོག་པའི་རྟོག་སེང་གིས་ཚོང་འགོག་མ་རེད་རྟོག་བཞི་དགོ་རུ་བ་སྟོང་བཞི་ཡིན་ན་ཅི་བྱས་སོང་ན་འདས་པ་ཅི་དག་གི་མ་རེད་འདས་པ་ག་ཟིག་ཤ་ནའི་དག་གི་མ་རེད་སྟོང་བཞི་ག་ཚོང་བ་ཅི་དགོ་རེད་རྣམ་པ་སུ་བཅུ་པའི་རྟོག། དེ་ནས་གཉིས་པ་བཀོད་དུ་བཅུག་པའི་རྟོག།

དེ་ཡིན་ན་ནི་བླ་མའི་མན་ངག། གཞུང་ཁོ་རང་རང་ལ་ཉེས་པ་ལས་སླར་ལྡོག་པའི་སྟོབས་ཟེར་དེ་མ་གཏོགས་ཡོད་མ་རེད་པ། ཕྱིན་ཆད་སྲོག་ལ་བབ་ཀྱང་སྡིག་པ་དེ་ལྟ་བུ་མི་བགྱིད་ཟེར་བ་དེ་མ་གཏོགས་ཡོད་མི་རུང། དེ་མ་གཏོགས་ཡོད་མ་རེད་ང་རང་ཚོ་དེ་བྱས་ཁ་བྱས་པ་ཡིན་ན་སང་ཉིན་ཡང་སྡིག་པ་རང་འཇགས་བསག་གི་རེད་པ། སྡིག་པ་རང་འཇགས་བསགས་སོང་ན་སྐྱག་རྫུན་ཤོད་ཡག་གི་ཉེས་པ་ཅིག་ཡོང་གི་རེད།

བཞི་རེ་བཞི་རེ་བྱས། གལ་སྲིད་དེ་མ་བྱུང་བ་ཡིན་ན་ནི་ཕྱག་འཚལ་མཁན་དེ་འདྲ་ཡིན་ན་གསུམ་བྱས་ཀྱི་ནི་སྤྱི་བོ་ལ་གཅིག་མགྲིན་པ་ལ་གཅིག་སྙིང་ག་ལ་གཅིག། དེ་ཡིན་ན་སྐུ་རྡོ་རྗེ་དང་གསུང་རྡོ་རྗེ་དང་ཐུགས་རྡོ་རྗེ་སྒྲུབ་པའི་ནུས་པ་བཞག་པ་ཡིན། འོ་དེ་དྲན་པ་བྱས་ཀྱི་ནི་འདུག་སེ་ཕྱག་འཚལ། ཕྱག་འཚལ། ཡ་ཡིན་པ་མ་གཏོགས་ཡང་སྒུར་སྒུར་བྱས་ནི་མར་བསྡད་ནས་མར་ཕྱག་འཚལ་དེ་འདྲ་མ་ཡིན་པ། འོ་དེ་འདྲ་ཅིག་གསུང་སྟངས་ཅིག་ཡིན་པས་འོ་དེ་འདྲ་བྱས་ཀྱི་ནི་ཕྱག་འཚལ་ནས་དེ་བྱས་པ་ཡིན་ན་ལྟུང་བཤགས་འདོན་པའི་ཕྱག་འབུམ་ཚ

ང་རང་ཚོ་དེ་ནི་སློབ་དཔོན་ཀླུ་སྒྲུབ་ཀྱིས་གསུངས་རེད་པ་གང་ཞིག་སྔོན་ཆད་བག་མེད་གྱུར་པ་ལས་ཕྱིས་ནས་བག་དང་ལྡན་པར་བྱས་གྱུར་ན། ཟླ་བ་སྤྲིན་བྲལ་ལྟ་བུར་རྣམ་མཛེས་ནས་དགའ་བོ་སོར་ཕྲེང་མཐོང་ལྡན་བདེ་བྱེད་བཞིན་ཟེར། སྔ་ཕྱིར་བག་མེད་པར་བྱས་བྱས་ནས་ནི་མཚམས་མེད་ཀྱི་ལས་མང་པོ་བསགས་པ་རེད་དེ། ཕྱིས་ཀྱང་ནི་བག་དང་ལྡན་པར་བྱས་བྱས་ནས་སྡིག་པ་ཚང་མ་ཐམས་ཅད་བཤགས་བྱས་ནས་ནི། དགྲ་བཅོམ་པའི་གོ་འཕང་ཐོབ་པ་རེད། དེ་ནང་བཞིན་ཡོང་གི་རེད། དེ་ཡིན་ས་ང་རང་ཚོ་སྡིག་པ་མང་པོ་བསགས་པ་ཡིན་ནའི་སེམས་ལ་འགྱོད་པ་སྐྱེས་ན་དག་ཐུབ་ཀྱི་རེད། སྡིག་པ་ཆུང་ཆུང་ཞིག་མ་གཏོགས་མ་བསགས་ཡིན་ནའི་སེམས་ལ་འགྱོད་པ་མེད་ཅེས་དེ་དག་གད་ཅིག་མ་རེད་སོང་ས་རེད་མ་བྱས་པ་ཡིན་ནའི་སྡིག་པ་དེ་གྲངས་ཀ་མང་པོ་ཅིག་ལ་ཡར་འཕེལ་བྱས་ཡར་རེ་ཆུ་ནས་མཇུག་མ་དག་ཡ་མེད་པ། བཤགས་ཡ་མེད་པ། འོ་དེ་འདྲ་ཅིག་ཆགས་འགྲོ་གི་རེད། འོ་དེ་སྡིག་པ། བཤགས་ཡ་ཟེར་རེད་ཨ་ནི་ཡིག་བརྒྱ་བསགས་པ་ཡིན་ནའི་ཡིག་བརྒྱ་ད་ག་ནང་བཞིན་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་ཡིག་བརྒྱ། ཡིག་བརྒྱ་དེ་བསགས། ཨོ་དེ་ལྟར་བྱས་ན་ད་དེའི་ཁ་ཐུག་དེ་ཡིན་ནའི་ང་ཚོ་སྔོན་འགྲོའི། སྔོན་འགྲོ་ཁྲིད་ཆེན་བཞི་ཡི་ནང་ནས། ཕྱག་བསག་ཡ་དེ་དེ་ཁ་ཐུག་དེ་བསགས་བཞག་ན་འགྲིག་གི་རེད་ཕྱག་བསག་ཡ། རྡོ་རྗེ་སེམས་དཔའ་ཡིག་བརྒྱ་བསག་ཡ། སྐྱབས་འགྲོ་ནི་གོང་དུ་བཤད་ཚར་སོང་ང། ཨ་ནི་མཎྜལ་ནི་ག་ཚོད་དེ་བཤད་ཚར་བ་མཎྜལ་བསག་ཡ། ཨོ་དེ་འདྲ་བྱས་བྱས་ནས་སྔོན་འགྲོ་ཁྲིད་ཆེན་བཞི་ཚང་མ་ཐམས་ཅད་བླ་མ་མཆོད་པའི་ནང་ཚང་བསྡད་རེད་མ་གཏོགས་བླ་མ་མཆོད་པའི་ནང་མ་ཚང་བ་ཁྱོན་ནས་ཡོད་མ་རེད། ད། སྡིག་པ་བཤགས་ཡ་ལ་སོགས་པ་དེ་ནི་ང་རང་ཚོ་དུས་དུས་དུ་བླ་མ་མཆོད་པ་འདོན་པ་ཡིན་ན་དེའི་ཁ་ཐུག། དེ་ནས་དོན་བསམ་དེ་བྱེད།

བཅོས་བྱས་ནས་སྡིག་པ་མང་པོ་ཞིག་བསགས་ཚར་རེད་པ་སྡིག་པ་གྲངས་ཀ་བརྗོད་ཡ་མེད་པ་བསགས་ཚར་རེད། བགྱིས་དང་བགྱིད་སྩལ་ཟེར་མཁན་དེ་རང་ཉིད་ཀྱིས་བྱས་པ། མི་གཞན་མ་གཅིག་ལ་བྱེད་དུ་བཅུག་པ། མི་གཞན་གྱིས་བྱས་པ་ལ་རྗེས་སུ་ཡི་རང་བྱས་པ། དཔེར་ན་དགེ་རྒན་ཞིག་ཡིན་ན་དགེ་རྒན་རང་བྱས་ནས་སྡིག་པ་མ་བསགས་ན་ཡང་དགེ་ཕྲུག་ཅིག་བཏང་བྱས་ནས་རྐུ་མ་རྐུ་ག་གཏོང་བ་དང་དགེ་ཕྲུག་ཅིག་བསྐུལ་བྱས་ནས་སེམས་ཅན་བསད་ག་གཏོང་བ་དང། དགེ་ཕྲུག་ཅིག་བཏང་བྱས་ནས་ནི་ཚོང་རྒྱག་ག་གཏོང་བ་དང། དེ་འདྲ་བྱས་པ་ཡིན་ན་དགེ་རྒན་ཁོ་རང་ལ་སྡིག་པ་ཡོང་གི་རེད་པ།

སླན་ཆད་དེ་ལྟ་བུ་ནི་སྲོག་ལ་ཐུག་པ་ཡིན་ནའི་སྡིག་པ་བྱེད་ཀྱི་མེད་བསམ་བསམ། དེ་ལ་ང་རང་ཚོས་སྲོག་གཅོད་པ་དང་དེ་འདྲ་ཡིན་ན་ཐག་བཅད་ནས་འགྲིག་གི་རེད་པ་ཆེན་པོ་དེ་འདྲ་ཆེན་པོ་དེ་འདྲ་ཡིན་ན་ང་ཁྱོན་བྱེད་ཀྱི་མེད་བསམ་བསམ། ཡང་རྫུན་བཤད་པ་ཟི་ད་དྲམ་དེ་འདྲ་ཡིན་ན་ང་ད་རེས་ནས་བཟུང་སྟེ་རྫུན་ཟེར་མཁན་དེ་ཁྱོན་ནས་བཤད་ཀྱི་མེད་ཟེར་ནས་ང་རང་ཚོ་སྐྱག་ལང་ཤོར་བྱས་ནས་ཕ་མ་ནི་གོམས་གཤིས་ཤིག་ཆགས་ཆགས་པ་ཡིན་ས་ཞག་ཏུ་ཞག་ལ་ནི་སྐྱག་རྫུན་དེ་བཤད་ཀྱི་འདུག་པ་ཁ་ཤས་ཁ་ཤས་དོན་དག་ཁྱོན་ནས་མེད་ནའི་སྐྱག་རྫུན་དེ་བཤད་དགོས་ཡོད་ཅེས་ཤག་གི་འདུག་པ།

དེ་འདྲ་ཐག་བཅད་བྱས་ནས་དེ་ཚོའི་རིགས་ལ་བྱེད་ཀྱི་མེད་བསམ་བསམ་བྱས་དེ་འདྲ་ཐག་བཅད་པ་ཡིན་ན་ཡག་ཡོང་གི་རེད། དེ་མ་གཏོགས་སྟོབས་བཞི་དེ་ཚང་གི་མ་རེད་བཤགས་ཤིང་སླན་ཆད་མི་བགྱིད་སྡོམ་པ་ནོད་ཟེར་དེ་རེད་ཞེས་གསུངས་དེས་སྟོབས་བཞི་སྟོབས་བཞི་སྒང་ཁ་ཚང་བའི་སྒོ་ནས་ནི་བཤགས་པ་བྱེད་ཟེར། སྟོབས་བཞི་མ་ཚང་ན་སྡིག་པ་ག་ཚོད་བཤགས་ནའི་དག་གི་མ་རེད་ཅེས་གསུངས་དེས་དེའི་ལྟོས་ནས་སྡིག་ལྟུང་སྦྱོང་བ་ལ་སྟོབས་བཞི་ཚང་བར་བྱེད་དགོས་པས་བླ་མ་མཆོད་པའི་སྐབས་ནི་སྟོབས་བཞི་ཚང་བའི་བཤགས་པ་བྱེད་ཚུལ་གསུངས་དེའི་ནང་ལ་ཡོད་དོ། དེ་ཡང་སྟོབས་བཞི་ཚང་ན་ཉེས་ལྟུང་ཆེན་པོ་རྣམས་ཀྱང་སྦྱོང་བར་ནུས་ཀྱི་མ་ཚང་ན་མི་ནུས་པས་སྡིག་ལྟུང་སྦྱོང་བ་ལ་སྟོབས་བཞི་ཚང་བ་དགོས་པ་ནི་ཆོས་བཞི་བསྟན་པའི་མདོ་ལས། བྱམས་པ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཆོས་བཞི་དང་ལྡན་ན་སྡིག་པ་བྱས་ཤིང་བསགས་པ་ཟིལ་གྱིས་གནོན་པར་འགྱུར་རོ། སྡིག་པ་བྱས་ཤིང་བསགས་པ་ཟིལ་གྱིས་སྡིག་པ་བྱས་ཤིང་བསགས་པ་ཟིལ་གྱིས་བྱས་བསགས་གཉིས་ཀ་ཚང་བའི་སྡིག་པ་དེ། བྱས་བསགས་གཉིས་ཀ་ཚང་བའི་ལས་ཟེར་མཁན་དེ་ཡིན་ན་མྱོང་ངེས་ཀྱི་ལས།

བྱས་བསགས་གཉིས་ཀ་ཚང་བའི་ལྟུང་བ་ཞིག་བྱས་པ་ཡིན་ན་ཁོའི་ལས་དེ་ལྟོས་སུ་ངེས་པར་བྱུང་ཡོང་གི་རེད། དགེ་བའི་ལས་ཀྱི་ཚགས་བཀོད་ཅིག་བཟོ་ན་ཧུར་ཐག་འབད་ཐག་བྱས་ནས་བྱས་བསགས་གཉིས་ཀ་ཚང་བའི་ལས་ཅིག་བྱེད་དགོས། བྱས་བསགས་གཉིས་ཀ་ཚང་བའི་ལས་ཅིག་བྱས་པ་ཡིན་ན་ཁོ་པའི་འབྲས་བུ་དང་རྒྱུ་མཐུན་རྣམ་སྨིན་གྱི་འབྲས་བུ་ཆེན་པོ་མྱོང་རྒྱུ་ཡོད་གི། ཨོ་དེ་སུ་རེད། ཨ་དེ་སེ་དུང་བ་ཆོས་བཞི་དང་ལྡན་ན་ཟེར་དེ་གཉེན་པོ་སྟོབས་བཞི་དང་ལྡན་ན་ཟེར་དགོས་རེད། སྡིག་པ་བྱས་ཤིང་བསགས་པ་ཟིལ་གྱིས་གནོན་པར་འགྱུར་རོ་ཟེར་བྱས་བསགས་གཉིས་ཀ་ཚང་བའི་ལས་དེ་དག་ཐུབ་ཀྱི་ཡོད་ན། འོ་ན་བྱས་བསགས་གཉིས་ཀ་མ་ཚང་བའི་ལས་དེ་ཚོ་ད་ཨ་ཅོ་ཅོང་རེ་དག་ཐུབ་ཀྱི་རེད། བཞི་གང་ཞེ་ན་འདི་ལྟ་སྟེ་རྣམ་པར་སུན་འབྱིན་པ་ཀུན་ཏུ་སྤྱོད་པ་དང་ཟེར་རྣམ་པར་སུན་འབྱིན་པའི་སྟོབས་ཟེར་མཁན་དེ་རེད། གཉེན་པོ་ཀུན་ཏུ་སྤྱོད་པ་དང་ཉེས་པ་ལས་སླར་ལྡོག་པ་དང་རྟེན་གྱི་སྟོབས་སོ་ཞེས་གསུངས་སོ། དེ་ལ་སྟོབས་བཞི་ཚང་ཚུལ་ནི་ཐོག་མེད་དུས་ནས་མི་དགེ་སྡིག་པའི་ལས་བགྱིས་དང་བགྱིད་སྩལ་ཡི་རང་ཅི་མཆིས་པ་ཞེས་པ་སྟེ། སྔོན་ཐོག་མ་མེད་པ་ནས་ད་ལྟ་ཡན་ཆད་དུ་བཅས་པ་དང་རང་བཞིན་གྱི་ཁ་ན་མ་ཐོ་བའི། མི་དགེ་སྡིག་པའི་ལས་རང་གིས་དངོས་སུ་བགྱིས་པ་དང། གཞན་བགྱིད་དུ་བསྩལ་བ་དང་གཞན་གྱི་ཉེས་སྤྱོད་ལ་རྗེས་སུ་ཡི་རང་བྱེད་པ་ཇི་སྙེད་ཅིག་བྱས་པ་དེ་དག་ཐམས་ཅད་དམིགས་ཡུལ་དུ་བྱས་ཏེ་ཁོག་པར་དུག་སོང་བ་ལྟ་བུ། འགྱོད་པ་དྲག་པོ་སྐྱེས་པ་ནི་རྣམ་པར་སུན་འབྱིན་གྱི་སྟོབས་སོ། ཐུགས་རྗེ་ཆེ་ལྡན་སྤྱན་སྔར་ཞེས་པ་ནི་རྟེན་གྱི་སྟོབས་དང། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཏེ། མཆོག་གསུམ་མ་ལུས་པ་འདུས་པའི་བདག་ཉིད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཆེན་པོ། ལྷ་ཚོགས་ལ་རེ་ས་གཞན་ན་མེད་པས། བློ་གཏོད་ཕྱག་དེ་ཡི་གཅོད་སུ་འགྲུས་ཞེས་རང་རྒྱལ་སྤྱན་སེམས་གཅིག་གི་དོན་དུ་དེ་ལྟ་བུའི་གོ་འཕོ་མངོན་དུ་བྱ་བར་འདོད་པ་ནི་རྟེན་གྱི་སྟོབས་དང་བླ་མ་ལྷ་ཚོགས་ལ་ཐུགས་རྗེ་ཆེ་སྟེགས་ཞེས་ཐུགས་རྗེས་བསྐུལ་ནས་གསོལ་བ་འདེབས་པ་ནི་སྙིང་པོ་བཀོད་དུ་བཅུག་པའི་གཏོ་དང། རྒྱུད་སྲིད་ཀྱི་ཤ་ཞེས་ལྷན་སྐྱེས་མི་མཇེད་སྡོམ་པ་སྣོད་ཞེས་པ་ནི་ངེས་པ་ལ་བླ་བཟློག་པའི་གཏོ་སྟེ་གསུང་གི་ཚིག་གསལ་ལྟར་གོ་སླའོ། སྟོང་བཞི་མཚུངས་བའི་ཤ་གཏོ་ལ། འབད་ན། རྣམ་སྨིན་འབྱིན་ངེས་ཀྱི་ཉེས་པ་ཆེན་པོ་རྣམས་ཀྱང་སྦྱོང་བར་ནུས་པར་གསུངས་ན། མ་ངེས་པའི་ཉེས་པ་ཕྲ་མོ་རྣམས་ཀྱང་སྦྱོང་ནུས་པ་ལྟ་ཅི་སྨོས། ད་མ་ངེས་པའི་ལས་དེ་ཚོ་ད་སྒང་ག་དཔེ་དག་ཐུབ་ཀྱི་རེད། ངེས་པའི་ལས་པས་རྣམ་སྨིན་ངེས་པར་དུ་འབྱིན་ནུས་ཀྱི་ལས་དེ་འདྲ་ཡིན་ནའང་སྟོབས་བཞི་ཚང་སོང་ན་དག་འགྲོ་གི་རེད། ལྷག་པར་དུ་ཡང་སྔགས་ལ་ཞུགས་ནས། དམ་ཚིག་དང་སྡོམ་པ་རྣམ་པར་དག་པར་བསྲུང་བའི་སྒོ་ནས་ལྷ་ཡི་རྣལ་འབྱོར་དང་འབྲེལ་བའི་སྔགས་ཀྱི་ལམ་ལ་འབད་ན་ཕམ་པ་བཞི་དང། མཚམས་མེད་ལྔ་ལ་སོགས་པ་ཉེས་པ་ཤིན་ཏུ་ལྕི་བ་རྣམས་ཀྱང་མྱུར་དུ་སྦྱོང་ནུས་པ་ནི་འདུས་པའི་རྩ་རྒྱུད་ལེའུ་ལྔ་པ་ལས། འོ་སྔགས་ལ་ཞུགས་བྱས་ནས་སྔགས་ཀྱི་སྡོམ་པ་དེ་ཡག་པོ་ཅིག་བསྲུང། བཤགས་པ་ཡག་པོ་བྱས་པ་ཡིན་ན་སྔ་མ་རང་གི་ནི། དགེ་སློང་ཡིན་ན་ཕམ་པ་བྱུང་མྱོང་གི་དེ་འདྲ། དགེ་ཚུལ་ཡིན་ན་ཕམ་འདྲ་བྱུང་མྱོང་གི་དེ་འདྲ། ད་ནི།

ཐོས་པ་ཆུང་ནས་དེ་ལ་བསྒྲུབས་སུ་དེ་སངས་རྒྱས་ཀྱི་གོ་འཕོས་ཐོག་རྒྱུ་བར་ཚོགས་མན་ངག་བྱས་ནས། ཚོགས་མན་ངག་བྱེད་མཁན་དེ་ཚོས་ཡང་ནི་སྒྱུ་མ་སྔགས་ལ་ཞུས། སྔགས་ཀྱི་སྡོམ་པ་དང་དོང་ཚུལ་ལ་སོགས་པ་ཚུལ་བཞིན་དུ་སོང་བཟླས་པ་དེ་སྔ་སྐྱེས་ཀྱི་བཟླས་པ་དེ་བས་ཁོ་པ་ན་དོག་སོང་བ་ནང་བཞིན་གྱི་བརྒྱུད་པ་ཆེན་པོ་ཡི་གུ་ནས་ཤཱ་སུ་ན་ནས་དག་བྱས་ནས་སངས་རྒྱས་ཀྱི་གོ་འཕོས་སྒྲུབ་ཐོག་གུ་རེ། ཞེས་སོགས་དེ་ཡི་ནང་ནས་ཀྱང་བླ་མ་ལྷ་ཡི་སྣོད་བཅུད་དེ་ནི་བདེ་སྟོང་སྦྱོང་བ་ལ། ཆེས་བཤད་དུ་གཏོགས་ཆེ་སྟེ། རྒྱུད་ཆགས་ཆེ་ཐེག་ལེ་ལས། ཇི་ལྟར་མེ་ཡིས་ཤེལ་བཙིར་བ་སྐད་ཅིག་སྐད་ནས་ཐར་བར་བྱེད། གལ་ཏེ་དེ་བཞིན་དཔལ་བླ་མ་མཉེས་ན་སྐད་ཅིག་གིས་སྡིག་ཆེན་སྲེག། འོ་དེ་བླ་མ་ལྷ་ཡི་རྣལ་འབྱོར་ལ་བརྟེན་པ་དེ་ཡིན་ན་སྡིག་པ་སྦྱང་ཚུལ་ཆེན་པོ་ཞེ་དྲག་ཡོད་རེད། སྡིག་པ་སྦྱང་བ་ལ་གཞན་ལས་སྟོབས་ཆེ་དེ་འདྲ་ཡོད་རེད། ཞེས་དང་ཕྱག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་ལས་ཀྱང་དཔེར་ན་ཉི་མ་ཟླ་བ་གཉིས་འཇིག་རྟེན་མེད་དུ་ཁེབས་པའི་དུས་སུ་དེ་བཞིན་ལྕི་བ་དེ་ལ་ཡང་སློབ་དཔོན་དེ་ནི་མི་འདྲ་འདོད། དཔེར་ན་མེ་ཡི་ཁམས་དེ་ནི་བུད་ཤིང་ཐམས་ཅད་སྲེག་པར་བྱེད། དེ་བཞིན་སློབ་དཔོན་ཤེས་པར་བྱ། མི་ཤེས་བུད་ཤིང་སྲེག་པར་བྱེད། ཞེས་གསུངས་སོ། འཇམ་དཔལ་ཞལ་ལུང་ལས་ཀྱང་འདི་ཡི་དོན་ལྡན་འགའ་ཞིག་ལ་ཞེས་སྔར་དྲངས་པ་ལྟར་སློབ་མ་ཡིས་བླ་མ་མཆོད་པའི་ཚེ། སངས་རྒྱས་ཐམས་ཅད་བླ་མ་དེ་ཡི་ལུས་ལ་ཞུགས་ནས་མཆོད་པ་དེ་བཞེས་པ་དང། དེ་ཡི་མཐུས་སློབ་མ་དེ་ཡི་ལས་ཀྱི་སྒྲིབ་པ་དག་པར་འགྱུར་བར་གསུངས་ལ། བདེ་མཆོག་རྩ་རྒྱུད་ལ་སོགས་པ་རྒྱུད་གཞན་མང་པོ་ཡང་དེ་བཞིན་དུ་གསུངས་སོ།

ཕྱི་ལོགས་འཁྱེར་འགྲོ་ཡོད། དེ་འདྲ་བྱས་ཙང་སྐུ་ལ་ནི། བྱ་རྒོད་ཀྱི་ཉིན་ལམ་བཅོ་བརྒྱད་ཚུན་ཆད་ཀྱི་འབུ་སྲིན་ཕྲ་མོ་ཡན་ཆད་ཡང་དེ་ནི་བསམ་པ་ཤེས་པའི། གཞན་སེམས་ཤེས་པའི་མངོན་ཤེས་འབྲོམ་སྟོན་པར་ཝལ་གྱིས་འཁྲུངས་པ་རེད། རྗེ་བཙུན་མི་ལས་སྐུ་ཚེའི་སྟོད་ལ་མཐུ་དང་སེར་བ་མང་པོ། སེར་བ་ཡིས་མི་མང་པོ་དང་སྲོག་ཆགས་ཕྲ་མོ་གྲངས་མེད་པ་བསད་པ་སོགས་སྡིག་པ་ཆེན་པོ་མཛད་པ་ཡང་བླ་མ་མར་པ་དང་མཇལ་ནས་བླ་མའི་བསྙེན་བཀུར་ལ་འབད་པས་སྡིག་སྒྲིབ་ཆེན་པོ་དེ་དག་མྱུར་དུ་དག་ནས།

དེ་ལ་བཟང་སྤྱོད་ལས། གང་ཟག་ལྔ་ཡི་དགེ་བ་ལ་རྗེས་སུ་ཡི་རང་བར་བྱ་བར་གསུངས་ཏེ་ལྔ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་རང་སངས་རྒྱས་དང་ཉན་ཐོས་དང་སོ་སོ་སྐྱེ་བོ་ཐ་མལ་པ་རྣམས་ཏེ་ཟེར། བཟང་སྤྱོད་ལས་ནི་དེ་གསུངས་པ་རེད་བ་གང་ཟག་ལྔ་ཡི། གང་ཟག་ལྔ་ཡི་དགེ་རྩ་ལ་ཡི་རང་བྱས་ཟེར་ཏེ་གང་ཟག་ལྔ་པོ་དེ་སངས་རྒྱས་བྱས། བྱང་ཆུབ་སེམས་དཔའ་བྱས། རང་རྒྱལ་དང་ཉན་ཐོས་གཉིས་བྱས་སོ་སོ་སྐྱེ་བོ་དགེ་བ་དང་ལྡན་པ་བྱས་བ་དེ་ལྔ་པོ་དེའི་དགེ་བ་ལ་ཡི་རང་བྱས་པ་ཡིན་ན། ཨ་ནི་དགེ་བ་ཚང་མ་ཐམས་ཅད་དེར་འདུས་བསྡད་ཡོད་རེད་པ།

དགེ་བའི་རྩ་བ་ཡང་དེར་མ་འདུས་པ་མེད་དོ། གང་ཟག་ལྔ་པོ་དེ་སོ་སྐྱེ་དང་འཕགས་པ་གཉིས་སུ་བསྡུས་ནས་དེ་དག་གི་དགེ་བ་ལ་རྗེས་སུ་ཡི་རང་བྱེད་པ་སྟེ་མདོར་ན་རང་གཞན་གྱི་དགེ་བའི་རྩ་བ་ཐམས་ཅད་ལ་ཡི་རང་བྱེད་པའོ། དེ་ཡང་ཤེར་ཕྱིན་གྱི་མདོ་ལས་གསུངས་པ་ལྟར་སྔར་འདས་པའི་དུས་ཀྱི་སངས་རྒྱས་རྣམས་དང། མ་འོངས་པར་བྱོན་པར་འགྱུར་བའི་སངས་རྒྱས་རྣམས་དང་ད་ལྟ་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་ན་བཞུགས་པའི། སངས་རྒྱས་ཐམས་ཅད་ཀྱི་དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་ནས་མཐར་སངས་རྒྱས་པའི་བར་གྱི་དགེ་རྩ་ཇི་སྙེད་ཡོད་པ་ཐམས་ཅད་དང་སངས་རྒྱས་ནས་ཆོས་ཀྱི་འཁོར་ལོ་བསྐོར་བ་ལ་སོགས་པའི་མཛད་པ་ཇི་སྙེད་ཅིག་མཛད་པ་རྣམས་དང་ཆོས་དེ་ལ་གདུལ་བྱ་རྣམས་ཀྱིས་ཐོས་བསམ་སྒོམ་གསུམ་གྱིས་ཐོས་བསམ་སྒོམ་གསུམ་གྱིས་ཞུགས་པ་དང་དེ་ལ་བརྟེན་ནས་བྱང་ཆུབ་སེམས་དཔའ་ཇི་སྙེད་ཅིག་བྱོན་པ་དང་ཉན་ཐོས་ཇི་སྙེད་ཅིག་བྱོན་པ་དང་རང་སངས་རྒྱས་སུ་གྱུར་པ་ཇི་སྙེད་བྱུང་བ་དང་རྒྱལ་བ་དེ་དག་མྱ་ངན་ལས་འདས་ནས་ཀྱང་བསྟན་པ་གནས་ཀྱི་བར་དུ་ཆོས་ལ་སྤྱོད་པ་ཇི་སྙེད་ཅིག་འབྱུང་བ་ཐམས་ཅད་དང་སྐུ་གདུང་རིང་བསྲེལ་གྱི་མཆོད་རྟེན་ལ་ལྷ་དང་མི་རྣམས་ཀྱིས་དགེ་རྩ་ཇི་སྙེད་ཅིག་བསྐྲུན་པ་དང། སོ་སོའི་སྐྱེ་བོ་ཐ་མལ་པ་དག་གིས་ཀྱང་རྒྱལ་བ་སྲས་བཅས་ལ་མཆོད་པ་སོགས་དགེ་བའི་རྩ་བ་ཇི་སྙེད་ཅིག་བསྒྲུབས་པ་དང་དགེ་བའི་རྩ་བ་དེ་དག་གི་མཐུ་ལས་རྣམ་སྨིན་ཡིད་དུ་འོང་བ་བདེ་བ་ཇི་སྙེད་ཅིག་འབྱུང་བ་དང། ཡོན་ཏན་གོང་མ་ཇི་སྙེད་ཅིག་སྐྱེས་པ་ལ་སོགས་པ་གནས་སྐབས་དང་མཐར་ཐུག་གི་ཕན་བདེ་འབྱུང་བའི་དགེ་རྩ་ཇི་སྙེད་ཅིག་ཡོད་པ་དེ་དག་ཐམས་ཅད་བློ་བཏུད་ནས་བཞག་སྟེ་རྗེས་སུ་ཡི་རང་བར་བྱེད་པའོ། མདོ་སྡེ་ནས་ཇི་ལྟར་གསུངས་པ་དེ་དག་ཐམས་ཅད་ཀྱི་གནད་བསྡུས་ནས་དེ་ལྟར་སྐྱེ་འཕགས་ཐམས་ཅད་ཀྱི་བདེ་དགའ་ཅིར་ཡང་འཆར་བའི་རྣམ་དཀར་ལ་བདག་ཅག་བསམ་པ་ཐག་པས་ཡི་རང་ངོ་ཞེས་བསྡུས་ནས་གསུངས་སོ།

ཨོ་རྩལ་བཅས་ནི་འཁོར་གསུམ་རྣམ་པར་མི་རྟོག་པས་ཟིན་པའི་སྒོ་ནས་ནི་རྗེས་སུ་ཡི་རང་བྱེད་དགོས་རེད། ཆོས་རྣམས་རང་བཞིན་མཚན་མ་དང་བྲལ་ཡང་ཟེར་དུས་ཙང། རང་བཞིན་གྱིས་གྲུབ་པ་དང་བྲལ་བ། རང་བཞིན་གྱིས་མ་གྲུབ་པ་རྨི་ལམ་དང་འདྲ་བའི་དགེ་རྩ་དེ་དག་ལ་ཨ་ནི་རང་གི་ཡི་རང་བྱེད་པ་དེ་ཡང་རྨི་ལམ་དང་འདྲ་བའི་སྒོ་ནས་ཡི་རང་བྱེད་པ། འོ་དེ་འདྲ་བྱས་པ་ཡིན་ན། དེས། བསོད་ནམས་ཚོགས་དཔག་ཏུ་མེད་པ་བསགས་ཀྱི་རེད། རྗེས་སུ་ཡི་རང་བྱེད་ཚུལ་དེ་ནི་བྱང་ཆུབ་སེམས་དཔའ་བདག་ཉིད་ཆེན་པོ་ལ་གནས་པ་རྣམས་ཀྱི་ཡང་ཚུལ་སྟོན་བྱེད་དེ་ཡིན་པ་དང། སངས་རྒྱས་ཀྱི་གོ་འཕང་སྒྲུབ་པ་ལ་ཡང་མཆོག་ཏུ་བསྔགས་པའི་བསོད་ནམས་ཀྱི་ཚོགས་ཆེན་པོ་ཡིན་པ་སོགས་ཤེར་ཕྱིན་གྱི་མདོ་ལས་རྒྱ་ཆེར་གསུངས་སོ་རྗེ་ཡི་རྟོགས་བརྗོད་ལས་ཀྱང་འབད་པ་ཆུང་ངུས་རླབས་ཆེན་ཚོགས་སྡུད་ལ་དགེ་ལ་རྗེས་སུ་ཡི་རང་མཆོག་ཏུ་གསུངས་ཁྱད་པར་རང་གིས་སྔར་བྱས་དགེ་བ་ལ་རློམ་སེམས་བྲལ་བའི་དགའ་བ་རྒྱ་ཆེར་བསྐྱེད་ན་སྔར་བྱས་དགེ་བ་གོང་དུ་འཕེལ་ལོ་ཞེས་རྒྱལ་བས་གསུངས་པའི་དོན་དེ་བསྒྲུབ་ཕྱིར་དང་དགོས་པ་གཞན་ཡང་མང་དུ་མཐོང་བས་ན་སེམས་ཁྱོད་དགའ་བ་དེ་ལྟར་བསྐྱེད་ན་ལེགས་ཞེས་གསུངས་སོ། འོ་རྗེས་སུ་ཡི་རང་བྱེད་པ་དེ་ཡིན་ན་ནི་དཀའ་ལས་རྒྱག་མི་དགོས་པར་བྱས་ནས། བསོད་ནམས་ཆེན་པོ་གསོག་ཡ་དེ་ནི་ཡི་རང་སྒོམ་པ་དེ་རེད། སོ་སོ་མར་ཉལ་བསྡད་ནས་དགེ་རྩ་ཆེན་པོ་གསོག་རྒྱུ་ཡོད་པ་དེ་ཡི་རང་དེ་རེད། ཨ་མཆོག་ནང་འདྲ་མི་འདྲ་དེ་འདྲ་གོ་གི་རེད་པ་ལྷག་པར་དུ་ང་རང་ཚོ་རྒྱལ་ཁབ་གཞན་མ་དང་ལུང་པ་གཞན་མ་དང་མི་འདྲ་བ་བོད་ཆོས་ལྡན་གྱི་ཞིང་ཁམས་ཟེར་མཁན་དེ་དགེ་རྩ་བྱེད་མཁན་དང་ཕྱག་དང་སྐོར་ར་བྱེད་མཁན་ཕྱག་འཚལ་མཁན་དེ་འདྲ་དཔེ་གང་འདྲ་ཡོད་རེད་པ་དེ་ཚོ་རང་གི་མིག་གིས་མཐོང་བ་དང། རྣ་བ་ནང་ཐོས་པ།

ཕན་ཡོན་ཡོང་གི་རེད་རང་ལ་ཕན་ཡོན་ཡོང་གི་རེད་གཉིས་ཀ་འདྲ་གཅིག་ཡོང་གི་རེད། དེ་འདྲ་ཡིན་ཙང་ང་རང་ཚོ་སངས་རྒྱས་བྱང་ཆུབ་སེམས་དཔའ་ཚོའི་དགེ་རྩ་ལ་ཡི་རང་བྱེད་ཐུབ་པ་ཡིན་ན་སངས་རྒྱས་བྱང་ཆུབ་སེམས་དཔའ་ཚོའི་དགེ་རྩ་ཟེར་ཡ་དེ་ཚད་ཁྱོན་ནས་བཟུང་ཡ་ཡོད་མ་རེད་པ། ང་རང་ཚོ་ཡར་སྐྱེས་ནས་བཟུང་སྟེ་ཤི་ཤི་བར་དུ་དཀའ་ལས་རྒྱག་གི་ཡིན་ནའི་ཁོ་ཚོ་གིས་སེ་གོལ་གཅིག་གཏོང་བའི་ཡུན་ཚད་དེ་ལ་དགེ་རྩ་བསགས་པ་དེ་ང་རང་ཚོ་དེ་དེ་ལྟ་བུ་གསོག་ཐུབ་ཀྱི་མ་རེད་པ་དེ་ཚོ་ལ་ཡི་རང་རྐྱང་རྐྱང་སྒོམ་བྱས་ནས་དགའ་བ་སྒོམ་གྱི་ཡིན་ན་ཁོ་ཚོ་གི་དགེ་རྩ་དེ་ང་རང་ཚོ་ལ་རག་ནས།

སངས་རྒྱས་མངོན་ཤེས་ཀྱིས་གཟིགས་ནས་དགེ་རྩ་ཡི་ནང་ནས་ཆེ་ཤོས་དེ་དབུལ་པོ་དེས་པ་ཡིན་པ་དེ་མཁྱེན་བྱས་ནས། དེ་མཁྱེན་བྱས་ནས་ཨ་ནི་བསྔོ་བ་གནང་ཐིག་སྐོར་ལ་དབུལ་པོ་དེས་པ་ལ་གནང། དབུལ་པོ་དེས་པ་སྦྱིན་བདག་བྱས་ཡོད་མ་རེད་པ། ཨ་ནི་རྒྱལ་པོ་གསལ་རྒྱལ་དཔེ་སེམས་ཁྲལ་ཞེ་དྲག་བྱས་ནས། ང་སངས་རྒྱས་ཉན་ཐོས་དགེ་འདུན་དང་བཅས་པ་ལ། འགྲོ་སོང་ཞེ་དྲག་བཏང་ནས་བསྙེན་བཀུར་ཞུས་པ་རེད་དེ་ང་ལ་བསྔོ་བ་ཁྱོན་ནས་གནང་གི་མི་འདུག་སྒོ་ཁར་སྤྲང་པོ་ཅིག་ལ་གནང་གི་འདུག།

ལྟ་བུ་དེ་བ་མ་ཡིན་ས་དགའ་བ་དགོངས་ཀྱིས་མ་བྱུང་བ་ཅག་དེ་གཉིས་ཀ་དེ་རྒྱལ་པོ་སྲས་བརྒྱད་དང་དབང་རྣོ་བའི་སངས་རྒྱས་ཀྱི་ཞེས་ས་ང་རང་སོ་སོ་སོའི་རྒྱུད་སྟོང་མི་འགོ་བ་ཅན་ཡེས་ར་ཀྱལ་ཐོབ་པ་ཡིན་ན་དགེ་རྩ་རྒྱ་ཆེན་པོ་དེ་འདྲ་གསག་ཐུབ་རེད། ཡེས་ར་ཀྱལ་བ་དེ་སོ་སོ་ལས་དམའ་བ་སོ་སོ་ལས་རྟོགས་པ་དམའ་བ་དེ་འདྲ་ཆེའི་དགེ་རྩ་ལས་ཡེས་ར་ཀྱལ་བ་ཡིན་ན་དེ་དཔེར་ན་ཆོས་མི་ཀུན་སྤྱི་འཕེལ་བའི་དགེ་རྩ་ལས་ང་རང་སོ་ཡེས་ར་ཀྱལ་བ་ཡིན་ན་ང་ཚོ་ཆོས་མི་ཀུན་གཉིས་ཕས་བོན་སྦྱོང་དགོས།

ཀློང་གསལ་བཀྲ་བའི་དགའ་བ་བརྒྱ་ཕྱེད་ཅེས་ན་ཟིག་དང་ཀློང་གསལ་སེང་གེ་ཡང་ང་འཇགས་ཅེས་བརྗོད་པ་མ་རེད། ཡེས་ར།